གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན་འདི་ནི་ཨ་རིའི་རྒྱལ་ས་ཝ་ཤིང་ཏོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བདུན་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་དང་པོའི་ཚེས་བཅུ་བདུན

གསར་དུ་འདེམས་ཐོན་བྱུང་བའི་ཐའེ་ཝན་གྱི་སྲིད་འཛིན་གསར་པ་ལ ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་འཚམས་འདྲིའི་གསུང་འཕྲིན་བསྩལ་བ་ལ་ཐའེ་ཝན་གྱི་སྲིད་འཛིན་ཚའེ་ཡི་ཝིན་ལགས་ཀྱིས་ཐུགས་རྗེ་ཆེ་ཞུས་གནང་གདའ། ཐའེ་ཝན་གྱི་སྲིད་འཛིན་ཚའེ་ཡི་ཝིན་གྱིས ྋགོང་ས་ཏཱ་ལའི་བླ་མ་མཆོག་གིས་བཀྲ་ཤིས་བདེ་ལེགས་ཀྱི་རྟེན་འབྲེལ་ཞུས་གནང་བ་དང་མིའི་སེམས་ལ་བློ་སྟོབས་འཕེལ་བའི་འཚམས་འཕྲིན་བསྩལ་གནང་བ་དང་ང་ཚོས་ཐའེ་ཝན་ནང་ལག་བསྟར་བྱས་པའི་དམངས་གཙོའི་ལམ་ལུགས་ཀྱིས་འཛམ་གླིང་སྟེང་རང་དབང་དང་ལ་རྒྱ་སྐུལ་ལྕག་གཏོང་བའི་གལ་ཆེའི་རང་བཞིན་ལ་ངོས་འཛིན་གནང་བར་ཐུགས་རྗེ་ཆེ་ཞེས་གསུངས་གདའ། གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ཐའེ་ཝན་ནང་སྤྱི་ཚེས་བཅུ་གསུམ་ཉིན་འོས་བསྡུ་བྱས་ཏེ་ཡུལ་དེའི་སྲིད་འཛིན་འོས་འདེམས་ཀྱི་རྒྱལ་ཁ་ཐོབ་མི་ལའེ་ཆིང་ལ་རྟེན་འབྲེལ་ཞུས་པའི་གསུང་འཕྲིན་ཞིག་བསྩལ་ཡོད་པའི་སྐོར་སྤྱི་ཚེས་བཅུ་བཞི་ཉིན་དགའ་ལྡན་ཕོ་བྲང་ཡིག་ཚང་གི་དྲ་རྒྱའི་ཐོག་གནས་ཚུལ་སྤེལ་གདའ། གསུང་འཕྲིན་དེའི་ནང་གོང་ས་མཆོག་གིས་ཐའེ་ཝན་ནང་དམངས་གཙོའི་ལམ་ལུགས་ནས་འོས་བསྡུ་གནང་བ་ལ་ཐུགས་ཞིབ་མཛད་པ་དང་འབྲེལ་ནས་རང་དབང་དང་ཆེ་མཐོང་ལྡན་པའི་ཐོག་ནས་གནས་ཡོད་པའི་མི་མང་ལ་བློ་སྟོབས་འཕེལ་གཞི་ཞིག་ཡིན་ཞེས་གསུངས་གནང་གདའ། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་རུང་ཁོང་ཉིད་ཐའེ་ཝན་ནང་ཆིབས་བསྒྱུར་གནང་ནས་མཛད་འཕྲིན་བསྐྱངས་གནང་སྐབས་ཐའེ་ཝན་མི་མང་གིས་བསྙེན་བཀུར་གཟབ་རྒྱས་ཞུས་པའི་སྐོར་ཐུགས་དྲན་གསོ་གནང་བ་དང་བཅས་སྐབས་དེར་ཐའེ་ཝན་ནང་དམངས་གཙོའི་ལམ་ལུགས་ཀྱི་རྩ་བ་བརྟན་པོ་ཚུགས་ཡོད་པར་གཟིགས་ཡོད་ཅིང་ཐའེ་ཝན་དར་ཞིང་རྒྱས་པ་དང་དམངས་གཙོའི་ལམ་ལུགས་ཡར་རྒྱས་ཕུན་སུམ་ཚོགས་པར་ཕྱིན་པ་ཁོ་ན་མིན་པར་ཐའེ་ཝན་རང་ཉིད་ཀྱི་གནའ་བོའི་རིག་གཞུང་སྲོལ་རྒྱུན་ཕྱུག་པོ་ཡོད་པ་དེ་དག་བདག་གཅེས་སྲུང་སྐྱོབ་གནང་བ་དང་དུས་མཚུངས་སུ་དཔལ་འབྱོར་དང་ཤེས་ཡོན་ཡར་རྒྱས་ཆེན་པོ་ཕྱིན་པའི་སྐོར་གསུངས་གནང་གདའ། གཞན་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐའེ་ཝན་གྱི་སྲིད་འཛིན་དུ་བདམས་ཐོན་བྱུང་བའི་སྐུ་ཞབས་ལའེ་ཆིང་ཏེ་ལགས་ཀྱིས་འབྱུང་འགྱུར་གྱི་དཀའ་ཚེགས་དག་ལ་གདོང་ལེན་གནང་རྒྱུ་ལ་ལམ་ལྷོང་ཡོང་བ་དང་ཐའེ་ཝན་མི་མང་གི་མངོན་འདོད་དང་རེ་བ་དག་འགྲུབ་པའི་སྨོན་འདུན་མཛད་གནང་ཡོད་ཅེས་སུ་འཚམས་འཕྲིན་དེའི་ནང་བཀོད་གདའ། ཡང་རྒྱ་ནག་གི་སྲིད་བློན་ལི་ཁི་ཆང་སུད་སི་ནང་ཕེབས་པ་ལ་དགའ་བསུ་ཞུས་ཏེ་སུད་སིའི་སྲིད་འཛིན་བྷེ་ལཱ་ཨེ་མཱར་ལགས་དང་ལྷན་དུ་སུད་སིའི་གྲོང་ཁྱེར་བན་དུ་མཇལ་འཕྲད་གྲོས་མོལ་གནང་རྒྱུ་ཡིན་པ་ལྟར་ཡོ་རོབ་བོད་རིགས་གཞོན་ནུའི་མཐུན་ཚོགས་ཀྱི་ཚོགས་མི་བོད་དོན་དོན་གཉེར་བ་ཚོས་སྐབས་དེ་ལ་བོད་ཀྱི་རྒྱལ་དར་འཕྱར་བ་དང་བཅས་ཏེ་རྒྱ་ནག་གི་སྲིད་བློན་ལ་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་པ་ཁ་རྩང་སྤྱི་ཚེས་བཅུ་དྲུག་ཉིན་གནས་ཚུལ་ཐོན་གདའ། རྒྱ་ནག་གི་སྲིད་བློན་གྱི་གཞུང་འབྲེལ་གྱི་གཟིགས་སྐོར་དེའི་སྐབས་སུ། སུད་ཕྱོགས་གཉིས་ཀྱི་དབར་ལ་གཙོ་བོ་ཚོང་འབྲེལ་གྱི་འབྲེལ་བ་དང་དེ་བཞིན་དེ་སྔ་ལོ་བཅུའི་གོང་དུ་སུད་སི་དང་རྒྱ་ནག་གཉིས་ཀྱི་དབར་ལ་ཁྲལ་མེད་པའི་དངོས་ཟོག་ཉོ་ཚོང་བྱེད་པའི་གྲོས་མཐུན་ཐོག་ས་རྟགས་བཀོད་པའི་དུས་ཡུན་ཕར་འགྱངས་མཛད་ཕྱོགས་སྐོར་བཀའ་བསྡུར་གནང་རྒྱུ་ཡིན་པའི་གནས་ཚུལ་ཐོན་གདའ། གྲོས་མཐུན་དེ་བཞག་ནས་ད་ཆ་ལོ་ངོ་བཅུ་འགྲོ་བའི་དུས་དྲན་འཁེལ་བཞིན་ཡོད་ཀྱང་སུད་སི་གཞུང་གིས་རྒྱ་ནག་དང་ལྷན་དུ་བཞག་པའི་གྲོས་མཐུན་དེའི་ནང་ད་བར་འགྲོ་བ་མིའི་ཐོབ་ཐང་གི་གནད་དོན་སྐོར་འཇུག་ཐུབ་མེད་པར་བརྟེན་ནས་ངོས་ལེན་ཞུ་ཐབས་མེད་པ་ཞིག་ཡིན་པ་དང་སུད་སི་གཞུང་གི་བློན་ཆེན་ལྷན་ཚོགས་ཀྱིས་ཚོང་དང་ལྷན་དུ་བཟང་ཕྱོགས་ཀྱི་འགྱུར་བ་ཡང་གཏོང་ཐུབ་པའི་དྲིལ་བསྒྲགས་གནང་ཡོད་ཀྱང། དངོས་ཡོད་གནས་ཚུལ་དེ་རྒྱ་ནག་གི་དབང་འཛིན་འོག་བོད་ནང་འདས་པའི་ལོ་བཅུའི་ནང་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཇེ་སྡུག་ཏུ་འགྲོ་བཞིན་ཡོད་པ་ལ་ང་ཚོས་སུད་སི་གཞུང་གིས་རྒྱ་ནག་དང་ལྷན་དུ་ཚོང་འབྲེལ་གྱི་གྲོས་མཐུན་གྱི་གྲོས་མོལ་དེའི་ཁོངས་སུ་བོད་མི་དང་ཡུ་གུར་བ་གཞན་ཡང་མནར་གཅོད་མྱོང་བཞིན་པའི་སྡེ་ཁག་བཅས་ཀྱི་འགྲོ་བ་མིའི་ཐོབ་ཐང་གི་སྐོར་ལ་ངེས་པར་དུ་གསལ་པོ་ཚུད་གནང་དགོས་པ་ལས་གཞན་ཁ་སྟོང་ཚིག་སྟོང་བྱས་ན་ཕན་ཐོགས་མེད་པ་དང་དེ་བཞིན་ང་ཚོས་སུད་སི་དང་རྒྱ་ནག་གི་སྐུ་ཚབ་ལ་དགའ་བསུ་ཞུ་བཞིན་མེད་པ་དེ་གསལ་སྟོན་བྱས་ཡོད་པ་རེད་ཅེས་ཡོ་རོབ་བོད་རིགས་གཞོན་ནུའི་མཐུན་ཚོགས་ཀྱིས་གསལ་བསྒྲགས་སྤེལ་གདའ། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་ཅིང། ཡང་ལྷོ་ཤར་ཨེ་ཤ་ཡ་རྒྱལ་ཁབ་གཉིས་ཀྱིས་ཐེ་ཝན་ནང་གསར་དུ་འདེམས་ཐོན་བྱུང་བའི་སྲིད་འཛིན་ལའེ་ཅིང་ཏེ་མཆོག་ལ་འཚམས་འདྲི་ཞུས་པའི་རྗེས་སུ་རྒྱ་ནག་གཞུང་གིས་སིང་ག་པུར་གྱི་གཞུང་ཚབ་ལ་རྒྱ་ནག་གཅིག་གི་ལངས་ཕྱོགས་སྐོར་དྲན་གསོ་གཏོང་བ་དང་ཧྥི་ལི་པིན་གཞུང་ཚབ་བཀར་བཀུག་གིས་ཐེ་ཝན་གྱི་གནད་དོན་ལ་ཐེ་ཇུས་མཛད་རྒྱུ་མེད་པའི་འགྲེལ་བརྗོད་བྱས་ཡོད་པའི་གནས་ཚུལ་ཐོན་གདའ། དེ་ཡང་ཁ་རྩང་སྤྱི་ཟླ་དང་པོའི་ཚེས་བཅུ་དྲུག་ཉིན་གསར་འགྱུར་བརྒྱུད་ལམ་ཁག་ནང་གནས་ཚུལ་ཐོན་པ་ལ་གཞིགས་ན་རྒྱ་ནག་གི་ཕྱི་འབྲེལ་ལས་ཁུངས་ཀྱི་མགྲིན་ཚབ་པ་མའོ་ནིང་གིས་གཟའ་མིག་དམར་ཉིན་འགྲེལ་བརྗོད་བྱས་པའི་ནང་སིང་གྷ་པུར་གྱིས་ཐེ་ཝན་གྱི་སྲིད་འཛིན་ལ་གསར་དུ་འདེམས་ཐོན་བྱུང་བ་ལ་འཚམས་འདྲི་ཞུས་པ་དེ་ལ་རྒྱ་ནག་གི་ཕྱི་འབྲེལ་གྱི་ཐོག་ནས་སིང་གྷ་པུར་གྱི་སྐུ་ཚབ་ལ་བཀའ་བཀྱོན་བཏང་བའི་རྗེས་སུ་སིང་གྷ་པུར་གྱིས་རྒྱ་ནག་གཅིག་གི་ལངས་ཕྱོགས་དེ་ལ་རྒྱ་ནག་གིས་གལ་ཆེ་ཞིག་ལ་ངོས་འཛིན་བྱེད་བཞིན་ཡོད་པ་བཞིན་དུ། རྒྱ་ནག་གཅིག་གི་ལངས་ཕྱོགས་ལ་སིང་གྷ་པུར་གྱིས་ཀྱང་ཐེ་ཝན་གྱི་གནད་དོན་ཐད་ནས་སིང་ག་པུར་གྱིས་ཀྱང་ཤིན་ཏུ་དོ་གལ་ཆེ་བ་ཞིག་ལ་ངོས་འཛིན་བྱེད་བཞིན་ཡོད་པའི་སྐོར་འགྲེལ་བརྗོད་བྱས་ཏེ་དྲིལ་བསྒྲགས་སྤེལ་ཡོད་པའི་གནས་ཚུལ་ཐོན་གདའ། ཡིན་ནའང་གནད་དོན་དེའི་སྐོར་སིང་ག་པུར་གྱི་ཕྱི་སྲིད་ལས་ཁུངས་ལ་གློག་འཕྲིན་བཏང་ཀྱང་ལན་འདེབས་བྱས་མེད་པའི་གནས་ཚུལ་ཐོན་གདའ། དེ་བཞིན་ཡང་རྒྱ་ནག་གཞུང་གིས་ཧྥི་ལི་ཕིན་གྱི་དབུ་ཁྲིད་ཧྥ་རྡི་ནན་མར་ཀོ་སྐུ་གཞོན་པ་མཆོག་གིས་ཐེ་ཝན་གྱི་འོས་བསྡུའི་ནང་གསར་དུ་འདེམས་ཐོན་བྱུང་བ་ཐེ་ཝན་གྱི་སྲིད་འཛིན་གསར་པ་ལ་འཚམས་འདྲི་ཞུས་པའི་སྐོར་སྤྱི་ཚོགས་ཀྱི་བརྒྱུད་ལམ་ཁག་ནང་ཐོན་བཞིན་པ་དེ་དག་ནི་རྒྱ་ནག་གཅིག་གི་ལངས་ཕྱོགས་ཀྱི་ཕྱི་འབྲེལ་སྲིད་བྱུས་ལ་མཐའ་གཅིག་ཏུ་རྩིས་མེད་གཏོང་བ་ཞིག་ཡིན་པ་ལ་རྒྱ་ནག་གཞུང་གིས་དེ་ལ་སྐྱོན་བརྗོད་དང་བཅས་ཏེ་མཐའ་གཅིག་ཏུ་ངོ་རྒོལ་བྱེད་བཞིན་ཡོད་པ་དེའི་ཐད་ལ་འཕྲལ་དུ་གསལ་བཤད་ལན་འདེབས་དགོས་པ་དང་ཐེ་ཝན་གྱི་གནད་དོན་ཐད་ཧྥི་ལི་ཕིན་གྱིས་མེ་དང་མཉམ་དུ་རྩེད་མོ་རྩེ་རྒྱུ་མེད་པའི་བརྡ་ལན་གཏོང་རྒྱུ་ཡིན་པ་གཟའ་མིག་དམར་ཉིན་རྒྱ་ནག་གི་མགྲིན་ཚབ་པ་མའོ་ཡིས་གསར་འགོད་ལྷན་ཚོགས་ཤིག་གི་སྐབས་སུ་འགྲེལ་བརྗོད་ཡོད་གདའ། དེ་ནས་དེ་རིང་གི་དམིགས་བསལ་གསར་འགྱུར་ནང་རྒྱ་ནག་གིས་ཁྲིམས་སུ་གཏན་འབེབས་བྱས་པའི་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོ་ཟེར་བ་དེས་བོད་མི་རབས་གསར་པ་ཚོ་ལ་བོད་ལ་ཤ་ཞེན་ཡོད་པ་ཉམས་དམས་སུ་གཏོང་རྒྱུ་ཡིན་པ་སོགས་ཀྱི་སྐོར་ཨ་སྒྲོལ་གྱིས་ཕྱོགས་སྒྲིག་བྱས་པ་གསན་རོགས། དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཡི་ཕྱི་ཟླ་དང་པོ་ཡི་ཚེས་གཅིག་གི་ཉིན་རྒྱ་ནག་གཞུང་གིས་རྒྱལ་ཡོངས་སློབ་ཕྲུག་དང་ཁྱིམ་མི་ཚོ་རུ་ཆེད་དུ་དམིགས་ནས་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོ་ཡི་བཅའ་ཁྲིམས་ཟེར་བ་ཞིག་དངོས་སུ་ལག་བསྟར་བྱས་ཡོད་པ་བཞིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་གཉིས་པ་གི་ནང། རྒྱ་ནག་དམར་ཤོག་ཚོགས་པ་ཡི་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ཁང་དང་སློབ་གསོ་ཁང། དྲ་ཐོག་དོ་དམ་ལྷན་ཁང་དང་རིག་གནས་ཡུལ་སྐོར་ལྷན་ཁང་སོགས་ནས་རྒྱལ་གཅེས་སློབ་གསོ་ཞེས་པ་ལག་བསྟར་བྱེད་ཕྱོགས་ཀྱི་ཐད་ལ་ཚོགས་འདུ་ཞིག་ཚོགས་ཡོད་པ་རེད། དེ་དང་འབྲེལ་ནས་བོད་ནང་གི་འབྲེལ་ཡོད་བོད་མི་ནས་འགྲེལ་བཤད་བརྒྱབ་པའི་གི་ནང། ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ནས་བཟུང་རྒྱ་ནག་གཞུང་གིས་བོད་རིགས་འདུས་སྡོད་ཀྱི་ས་ཁུལ་ཁག་གི་ནང་དུ་གཏན་འབེབས་བྱས་པའི་ལྗོངས་དང་ཞིང་ཆེན་ལྔ་ཡི་མཉམ་འབྲེལ་སློབ་དེབ་ཁག་གི་ནང་རྒྱ་ནག་དམར་ཤོག་ཚོགས་པ་ཡི་བསམ་བློ་ཆབ་སྲིད་དང་རྒྱ་ནག་དམར་ཤོག་ཚོགས་པར་བྱས་རྗེས་བཞག་མྱོང་མཁན་གྱི་དམག་མི་སོགས་ཀྱི་སྐོར་བླུགས་ནས་སློབ་ཁྲིད་ཀྱི་ནང་དོན་བརྒྱ་ཆ་བདུན་ཅུ་དེ་རྒྱལ་གཅེས་སློབ་གསོ་ཞེས་པའི་ཁོངས་སུ་གཏོགས་ཡོད་པར་འགྲེལ་བརྗོད་བྱས་ཡོད་པ་རེད། ད་རེས་རྒྱ་ནག་གཞུང་གིས་བཏོན་པའི་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོ་ཡི་བཅའ་ཁྲིམས་ཟེར་བའི་ནང་ལ་སློབ་གྲྭ་ནི་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོར་ཤུགས་སྣོན་རྒྱག་མཁན་གྱི་གཡུལ་ས་གལ་ཆེན་ཞིག་ཡིན་པ་དང། རྒྱལ་གཅེས་རིང་ལུགས་ཀྱི་སློབ་གསོ་ཡི་བཅའ་ཁྲིམས་དེ་ཡི་ནང་གི་རིམ་པ་ཁག་དང། མི་རིགས་ཁག་གི་སློབ་གྲྭ་ནས་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོ་ཡི་བརྒྱུད་རིམ་ཆ་ཚང་ཆགས་པར་བྱས་ནས་བསམ་བློ་དང་ཆབ་སྲིད་ཀྱི་རིགས་པའི་གཞུང་ལུགས་ཀྱི་སློབ་ཚན་ཡག་པོ་ཁྲིད་དགོས་པའི་གི་གཏན་འབེབས་བྱས་ཡོད་སྐོར། བཀོད་ཡོད་པ་རེད། དེ་དང་འབྲེལ་བའི་སྐོར་བོད་ཀྱི་སྤྱི་ཚོགས་རིག་པའི་འབུམ་རམས་པ་དང་བོད་ནང་གི་སློབ་གསོ་ཡི་སྐོར་ལ་ཉམས་ཞིབ་གནང་མཁན་རྒྱལ་ལོ་ལགས་ཀྱིས།
ད་ཁོང་གི་ཁྲིམས་འདི་ལ་བརྟེན་ནས་ང་ཚོ་གཞོན་སྐྱེས་ཡིན་ན་རེད་སློབ་ཕྲུག་གི་སློབ་མ་ཡིན་ན་རེད་སྤྱིར་བཏང་ཟེར་ན་ཚང་མ་གི་ཅིག་མི་རིགས་ཀྱི་ཞེན་ཁོག་ལབ་ན་ཁྲིམས་འགལ་དུ་ཆགས་རྒྱུ་གི་དེའི་དེའི་གཞི་རྩ་འདྲ་མོ་བཟོ་བྱ་རྒྱུ་དེ་ཉེན་ཁ་དང་པོ་རེད་བསམ་གི་འདུག། དེ་སྔ་བོད་ནང་འདྲ་པོ་མཚོན་ན་རྒྱལ་གཅེས་སློབ་གསོ་ཞེས་པ་སློབ་ཁྲིད་ཙམ་ལས

རྒྱ་ནག་གི་མི་རིགས་ཞེས་ངོས་འཛིན་དང་དབྱེ་མཚམས་གང་ཡང་མེད་པར་ཚང་མ་ལ་བཙན་ཐབས་ཀྱིས་རྒྱལ་གཅེས་སློབ་གསོ་ཞེས་པ་ལག་བསྟར་བྱས་ཡོད་པ་དང། དེ་ལྟར་བྱེད་དགོས་དོན་གཙོ་བོ་དེ་ཡང་རྒྱ་ནག་ནང་ཁུལ་གྱི་མི་རིགས་ཁག་དང་རྒྱལ་སྤྱི་ཡི་སྟེང་ནས་རྒྱ་ནག་དམར་ཤོག་ཚོགས་པ་ཡི་སྲིད་དབང་ལ་ཉེན་ཁ་ཞིག་ཡོང་གི་ཡོད་པ་ཡིན་ལུགས་འགྲེལ་བརྗོད་བྱས་ཡོད་པ་རེད།

ད་བོད་བརྒྱུད་ནང་བསྟན་དམར་ཤོག་ཅན་དུ་སྒྱུར་གྱི་ཡིན་ཟེར་ན་ད་དེ་ཧང་སང་ཡག་གི་བསམ་བློ་གཏང་དགོས་ཡ། བོད་བརྒྱུད་ནང་བསྟན་གྱི་ལྟ་བ་དང་ལངས་ཕྱོགས་དང་ལྟ་གྲུབ་དང་རྩ་བ་ནས་འགལ་འདུག་ཡ་གཅིག་རེད་བ། རྒྱ་ནག་གཞུང་གིས་བོད་ཀྱི་སློབ་གྲྭ་མང་པོ་ཞིག་གི་ནང་ལ། སྤྱི་སྤྱོད་སྐད་ཡིག་ཟེར་བ་དེ་བཙན་གྱིས་བེད་སྤྱོད་བྱེད་བཅུག་གི་ཡོད་པ་ཙམ་མ་ཟད། ད་ལྟ་ཡི་ཆར་སློབ་གྲྭ་ཁག་གི་ནང་ལ་སློབ་གྲྭ་ཡི་སྐད་ཡིག་ཟེར་ནས་ལག་བསྟར་བྱས་མུས་ཡིན་པ་དེ་ནི་ཧ་ཅང་གི་ཛ་དྲག་ཡིན་པ་དང་རྒྱ་ནག་གཞུང་གིས་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་རྒྱུ་ཡིན་ཟེར་བའི་གི་སྲིད་ཇུས་དེ་ནི་ནང་ཆོས་ཀྱི་ལྟ་གྲུབ་དང་ཡོངས་སུ་འགལ་གི་ཡོད་པའི་གི་དགོད་བྲོ་བའི་གི་སྲིད་ཇུས་ཞིག་ཀྱང་ཡིན་པ་རེད་ཟེར་གསུངས་ཡོད་པ་རེད། ཅེས་དེར་མི་ཚོའི་མཚན་རྒྱུད་དུ་སྙན་སྒྲོན་གོང་མ་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ།

ད་རེས་སྤྱི་ཟླ་དང་པོའི་ཚེས་བཅུ་དྲུག་གཟའ་མིག་དམར་ཉིན་བཞུགས་སྒར་རྡ་རམ་ས་ལའི་ནོར་བུ་གསོལ་མགྲོན་ཁང་དུ་བོད་མིའི་སྒྲིག་འཛུགས་ཀྱི་ཕྱི་འབྲེལ་ལས་ཁུངས་ཀྱི་གོ་སྒྲིག་འོག་བོད་མིའི་སྒྲིག་འཛུགས་ཀྱི་སྲིད་ཞུ་ལས་བྱེད་ཁག་ཅིག་ལ་གཞུང་འབྲེལ་སྐུ་མགྲོན་སྣེ་ཤན་ཞུ་ཕྱོགས་དང་འབྲེལ་བའི་ཟབ་སྦྱོང་ཞིག་དབུ་འཛུགས་གནང་ཡོད་པའི་གནས་ཚུལ་སྤེལ་གདའ། ཡང་ཁ་རྩང་སྔ་དྲོ་ཟབ་སྦྱོང་དབུ་འབྱེད་སྐབས་ཕྱི་འབྲེལ་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་སྐུ་མགྲོན་གཙོ་བོ་ལ་ཕེབས་ཞུགས་ཀྱིས་གསལ་བཤད་གནང་ཡོད་པ་དང་སྐབས་དེ་ལ་ཕྱི་འབྲེལ་དྲུང་ཆེ་ནས་ཟབ་སྦྱོང་དེ་བཞིན་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་སྐུ་མགྲོན་སྣེ་ཤན་ཞུ་ཕྱོགས་དེ་དུས་དང་མཐུན་པའི་སྒོ་ནས་ལག་བསྟར་གང་ཡོད་ཚད་དང་ལྡན་པ་ཞིག་བཟོ་རྒྱུ་ལ་དམིགས་ཏེ་གོ་སྒྲིག་གནང་བ་ཞིག་ཡིན་པས་ཟབ་སྦྱོང་ལ་མཉམ་ཞུགས་གནང་བའི་ལས་བྱེད་རྣམ་པས་སྣེ་ཤན་དང་འབྲེལ་བའི་གནས་སྟངས་གནས་ལུགས་ཁག་ལ་རྒྱུ་མཚན་དང་རྒྱབ་ལྗོངས་མཁྱེན་པའི་ཐོག་ནས་ལག་བསྟར་ཡོང་རྒྱུ་ལ་ཐུགས་སྣང་དགོས་སྐོར་གསུངས་གདའ། ཁ་རྩང་ནས་འགོ་ཚུགས་པའི་ཉིན་གྲངས་གསུམ་གྱི་ཟབ་སྦྱོང་དེ་དུས་བོད་མི་མང་སྤྱི་འཐུས་ལྷན་ཚོགས་དང་འཛིན་སྐྱོང་བཀའ་ཤག་ཁྱབ་ཁོངས་ལྷན་ཁང་ཁག་གི་བཀའ་བློན་དང་དྲུང་ཆེ་རྣམ་པས་སྐུ་མགྲོན་སྣེ་ལེན་ཞབས་ཞུ་བ་དང་སྣེ་ཤན་པ་བཅས་བོད་མིའི་སྒྲིག་འཛུགས་ཀྱི་ལས་ཁུངས་ཁག་གི་སྲི་ཞུ་ལས་བྱེད་ཁྱོན་བཅུ་བདུན་མཉམ་ཞུགས་གནང་ཡོད་པ་དང། ཁོང་ཚོར་སྣེ་ཤན་དང་འབྲེལ་བའི་ལས་དོན་གྱི་ཐོག་ལ་ཆེད་ལས་སྡེ་ཁག Protocol International ཟེར་བ་ནས་སྐུ་ཞབས Mark Verheul ལགས་དང། ལྕམ་སྐུ Marci Melille ལགས་གཉིས་ཀྱིས་གནད་ཡོད་མི་སྣ་དང་དཔོན་རིགས་སོགས་སྐུ་མགྲོན་གྱི་གོ་རིམ་འགྲོ་སྟངས་དང་མཛད་སྒོ་དང་ཚོགས་འདུ་སོགས་གོ་སྒྲིག་སྐབས་བཞུགས་གྲལ་གཙོ་བོ་ལ་མཛེས་པའི་གནང་སྒོ་གཙོ་ཆེ་ཁག་སོགས་གཞུང་འབྲེལ་སྣེ་ཤན་དང་སྣེ་ཤན་ཞིབ་ཚགས་རྒྱལ་སྤྱིའི་སྒྲིག་སྲོལ་ལམ་ལུགས་དང་མཐུན་པར་ངོ་སྤྲོད་གནང་གི་ཡོད་པའི་གནས་ཚུལ་ཐོན་གདའ། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན་ཡང་རྒྱ་གར་གྱི་ཧི་མ་ལ་ཡའི་རི་རྒྱུད་ཁུལ་དུ་ད་ལོ་གནམ་གཤིས་ཇེ་དྲོ་དང། ཁ་བ་ཇེ་ཉུང་སོང་སྟེ་འཐུང་ཆུ་དང་ཞིང་ལས་ཀྱི་ཐོག་ལ་དཀའ་ངལ་ཤུགས་ཆེན་འཕྲད་ཀྱི་ཡོད་པའི་གནས་ཚུལ་ཐོན་གདའ་རྒྱ་གར་གྱི་བྱང་ཕྱོགས་ས་ཁུལ་སྤྱི་དང་ཁྱད་པར་ཧི་མ་ལ་ཡའི་རི་རྒྱུད་ཁག་ཏུ་དགུན་དུས་ཆར་པ་དང་ཁ་བ་འབབ་རྒྱུན་དེ་ནམ་རྒྱུན་ལས་བརྒྱ་ཆ་བདུན་ཅུ་ནས་བརྒྱད་ཅུ་གྱ་ལྔ་བར་ཇེ་ཉུང་སོང་ཡོད་པ་མ་ཚད་ས་ཁུལ་ཕལ་ཆེ་བ་ལ་ནམ་རྒྱུན་དགུན་དུས་ཁ་བ་ཤུགས་ཆེ་བབས་ས་ཁག་ཏུའང་ད་ལོ་ཁ་བ་གཏན་ནས་མ་བབས་པ་སོགས་རྒྱ་གར་གྱི་གསར་ལམ་ཁག་ཏུ་གནས་ཚུལ་ཐོན་ཡོད་པ་ལྟར་བོད་ཀྱི་སྲིད་ཇུས་ཉམས་ཞིབ་ཁང་གི་ཁོར་ཡུག་ཉམས་ཞིབ་པ་བདེ་ཆེན་དཔལ་མོ་ལགས་ནས། འདི་ལོ་ཧི་མ་ལ་ཡའི་ས་ཁུལ་སྤྱི་དང་ཁྱད་པར་ཧི་མ་ཅལ་མངའ་སྡེའི་ནང་ཆར་པ་བརྒྱ་ཆ་བཞི་བཅུའི་བབས་ཤུགས་ཇེ་ཉུང་སོང་ཡོད་པ་ལ་བརྟེན་ནས་ལོ་འདི་ལ་ཧི་མ་ལའི་ས་ཁུལ་དུ་ཞིང་ལས་ཀྱི་སྟོན་ཐོག་དང་འཐུང་ཆུའི་ཐོག་ལ་དཀའ་ངལ་ཆེན་པོ་འཕྲད་ཀྱི་ཡོད་པར་འགྲེལ་བརྗོད་གནང་གདའ། ད་ལྟ་ད་དགུན་ཁ་ནང་ཆར་པ་ཏག་ཏག་མ་བབས་ན་མི་མང་གིས་ད་ད་ནམ་རྒྱུན་དུ་ཞིང་པ་དམིགས་བསལ་གྱི་ཧི་མ་ཅལ་གྱི་ཞིང་པ་ད་བརྒྱ་ཆ་བརྒྱད་ཅུ་སོ་སྤྲོད་ཅིག་ཁོང་ཚོ་ཆུ་འདི་ལ་ཆར་པ་འདི་ལ་བརྟེན་འདུག་གདའ། ནི། ཆར་པ་འདི་ཏག་ཏག་མ་བབས་ན་ཁོ་རང་ཚོའི་སྟོན་ཐོག་འདི་ཚོ་ཏག་ཏག་མ་ཡོང་བའི་དཀའ་ངལ་ཅིག་འཕྲད་བྱས། འདི་མཉམ་དུ་ལ་དཀའ་ནི་ཆུ་གི་དཀའ་ངལ་ཅིག་མ་འོངས་པ་འཕྲད་ཀྱི་ཉེན་ཁ་ཆེན་པོ་ཅིག་ཆགས་བསྡད་ཤག་ད་འདི་ཧི་མ་ལའི་གི་རི་རྒྱུད་གཅིག་པོ་མིན་པ་ནི་ད་ལྟ་རྒྱ་གར་ཁྱོན་ཡོངས་ལ་ནི་ཆུ་གི་ཆར་པ་ཉུང་བ་བབས་པས་འདི་འདྲའི་གི་དཀའ་ངལ་ཅིག་འཕྲད་འདི་འཕྲད་བཞིན་པ་ཅིག་རེད་ཤག། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཁོར་ཡུག་ཉམས་ཞིབ་པ་འཛམ་ལྷ་བསྟན་པ་རྒྱལ་མཚན་ལགས་ནས་ཁ་བ་མི་འབབ་པའི་རྒྱུ་རྐྱེན་ནི་སྤྱི་ཡོངས་ཀྱི་ཆ་ནས་གནམ་གཤིས་འགྱུར་ལྡོག་གི་རྐྱེན་དང། གཉིས་ནས་སྐབས་དུས་སུ་ཆར་སྤྲིན་དང། རླུང་གི་འགྲོ་སྟངས Western Disturbance གིས་ཡིན་པ། གནམ་གཤིས་ཉམས་ཞིབ་པ་ཚོས་ངོས་འཛིན་ཚོད་དཔག་གནང་གི་ཡོད་པ་འགྲེལ་བརྗོད་གནང་གདའ། འགྱུར་བ་གཉིས་དང་ཁོ་རྒྱུ་རྐྱེན་གཉིས་འདྲ་བོ་ཆགས་ཏེ་གདའ་གཅིག་དེ་སྤྱི་ཡོངས་ཀྱི་གནམ་གཤིས་འགྱུར་ལྡོག་གི་ཤུགས་རྐྱེན་ཡིན་པ་བྱས་གཞན་གཅིག་དེ་སྐབས་དུས་ཀྱི་རླུང་ཚུབ་འགྲོ་སྟངས་ཀྱིས། ད་བར་སྣང་གི་རླུང་ཚུབ་ལབ་པ་རང་ག་ཆ་བསྐྲུན་ལགས་ད་ག་རེ་ལབ་ན་འགྲིག་གི་འདུག་ཁོ་རང་འགྲོ་སྟངས་ཀྱིས། ཁོ་རླུང་དེ་ལ་བརྟེན་ནས་སྤྲིན་པ་དེ་དེད་ཡོང་གི་རེད་བ། ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་བོད་རང་ཁང་པའི་འགན་འཛིན་རང་ལོ་བཞི་བཅུ་ཞེ་བཞི་སོན་པའི་བོད་པའི་རིག་རྩལ་བ། ཁྱུང་པོ་ཚེ་རིང་ལགས་གཟའ་ཉི་མའི་ཞོགས་པ་སྔ་པོ་འདས་གྲོངས་སོང་ཡོད་པ་དང་ཁོང་དེ་སྔ་ཨ་རིའི་ནུབ་རྒྱུད་ཁ་ལི་ཧྥོ་ནི་ཡའི་གྲོང་ཁྱེར་སྦར་ཀི་ལེ་ནང་གནས་སྡོད་མཛད་བཞིན་ཡོད་པ་དང་ལོ་ཤས་གོང་ནས་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱལ་ས Prague ནང་ལ་གནས་བཅའ་གནང་བཞིན་ཡོད་པ་རེད་ད། ཁོང་ནི་བོད་ཁྱིམ་གྱི་སློབ་ཕྲུག་ཟུར་པ་ཞིག་ཡིན་པ་དང་ཁོང་འདས་གྲོངས་སུ་གྱུར་བའི་གནས་ཚུལ་དེ་ས་ཕྱོགས་གང་ས་ལ་ཡོད་པའི་བོད་ཁྱིམ་ཟུར་པ་ཚོགས་པ་ཚོས་གདུང་སེམས་མཉམ་སྐྱེད་དང་ཁོང་གི་སྒྱུ་རྩལ་ལ་དགའ་མོས་གནང་མི་ཚོས་ཁོང་གི་སྨོན་ལམ་གསུང་འདོན་གྱི་ལས་རིམ་གོ་སྒྲིག་གནང་བཞིན་ཡོད་པ་རེད་ད། དེ་ནི་འབྲུག་ཡུལ་ནང་གི་ཕྱོགས་འགལ་ཚོགས་པ་འབྲུག་མི་སེར་དམངས་གཙོ་ཚོགས་པ་ལ་གྲོས་ཚོགས་འོས་བསྡུ་ནང་རྒྱལ་ཁ་ཐོབ་ཡོད་པ་འབྲུག་འོས་བསྡུ་ལྷན་ཁང་གིས་གནས་ཚུལ་ཕྱི་བསྒྲགས་བྱས་པ་དང་བསྟུན་ནས་འབྲུག་ཡུལ་ནང་གི་འོས་བསྡུ་དང

འབྲུག་མི་སེར་དམངས་གཙོ་ཚོགས་པ་གི་འགོ་ཁྲིད་དགུང་ལོ་ལྔ་བཅུ་ང་བརྒྱད་ཟིན་པའི་ཚེ་རིང་སྟོབས་རྒྱས་ལགས་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་བཅུ་གསུམ་ལོ་ནས་ཉིས་སྟོང་ཉི་ཤུ་བཅོ་བརྒྱད་ལོ་གི་བར་འབྲུག་གི་སྲིད་བློན་གནང་མྱོང་བ་དང། ཁོང་ད་རེས་འབྲུག་གི་སྲིད་བློན་གསར་པ་ཆགས་ནས་དེ་ཡན་མི་ལོ་ལྔ་གི་རིང་ལ་སྲིད་བློན་གྱི་ལས་ཁུར་བཞེས་རྒྱུ་ཡིན་པ་རེད།

Australia། ལ་འགྲོ་རྒྱུའི་ཚད་དགུ་བརྩམས་འདུག་འོག་ཏུ་གི་འགྲན་རྩེད་འགྲོ་བཞིན་པའི་ཀར་ཀོང་གཞི་ད་རེས་སི་ལན་ལ་ཐུག་གིན་ཚེ་རིང་ཐུགས་རྗེ་ལགས་ཀྱིས་ད་ལྟ་འབྲོག་གི་སི་ལན་ལི་ཐུག་བློ་ལྡན་ཚེ་རིང་ལགས་ཀྱི་ཏུ་ཡན་ནི་ཡང་ཇི་ནི་པ་འཇུག་བྱེད་བྱ་སོང་མྱང་འགལ་དུ་འཚམས་པའི་ཀ་ནི་དུང་ལ་གཅན་གཅན་བྱས་པ་དང་ཡང་ཁོང་གིས་ཚི་རྒྱ་ཆེ་མ་རྩ་འགུག་ཐག་དང་ཡུ་གུར་གྲོ་ཆང་གི་ལས་དོན་རྒྱ་ཆེ་གཏོང་ཆེད། འབྲོག་གི་དགོང་མོ་ན་ཁྲུང་ཁྲག་ཁྲི་ཆེན་པོའི་སྤྱན་སྔའམ་ཨ་རིའི་དགོང་མོ་བྲག་ལ་ས་ཡ་བརྒྱ་འདི་རྒྱ་ཆེའི་ནུས་པ་ཐན་ཆེ་གི་དགོང་མོ་ཆ་བཞིར་སྒྲིག་གི་བྱས་པ། ནེ་ཁེལ་ཨེ་ཤ་ཞེས་པའི་ས་ཁོངས་ཀྱི་སྤྱི་ཚིགས་བཅུ་གཉིས་ནས་སྐྱེས་འདུག། འབྲུག་འོས་བསྡུ་ལྷན་ཁང་གིས་གནས་ཚུལ་སྤེལ་བ་ལ་མུ་མཐུད་དབྱེ་ན། ཁོང་གིས་ནི་འོས་བསྡུ་ཆོག་པའི་མི་གྲངས་བཞི་འབུམ་དགུ་ཁྲི་བརྒྱད་སྟོང་ཆིག་བརྒྱ་སུམ་ཅུ་སོ་ལྔའམ་ལྔ་འབུམ་མ་ཟིན་ཙམ་ཡོད་པའི་ནང་ནས་སུམ་འབུམ་གཉིས་ཁྲི་དྲུག་སྟོང་བདུན་བརྒྱ་བདུན་ཅུ་དོན་ལྔའམ་སུམ་འབུམ་གསུམ་ཁྲི་མ་ཟིན་ཙམ་གྱིས་དངོས་སུ་འོས་འཕེན་གྱི་ཆ་ཤས་བླངས་ཡོད་པས་དེ་ནི་བརྒྱ་ཆ་དྲུག་ཅུ་རེ་ལྔ་དང་ཚེག་དྲུག་ཟིན་ཡོད་པ་བརྗོད་འདུག། སྤྱིར་འབྲུག་ཡུལ་ལ་མི་འབོར་འབུམ་བརྒྱད་མ་ཟིན་ཙམ་ཡོད་འདུག།

འབྲུག་པ་གི་གྲོས་ཚོགས་འཐུས་མི་འོས་འདེམས་སྐབས་ངའི་གྲོགས་པོ་ཚེ་རིང་སྟོབས་རྒྱས་ལགས་དང་མི་སེར་དམངས་གཙོ་ཚོགས་པ་ལ་རྒྱལ་ཁ་ཐོབ་པར་སྙིང་གཏིང་ནས་དགའ་བསུ་ཞུ། ང་ཚོ་གི་མཛའ་བརྩེ་དང་མཉམ་ལས་ཀྱི་ཐུན་མོང་མ་ཡིན་པ་གི་འབྲེལ་བ་གཏིང་ཟབ་ཏུ་གཏོང་ཆེད་བསྐྱར་དུ་ལས་དོན་མཉམ་ལས་བྱེད་རྒྱུ་ལ་འདུན་པ་བཅངས་བཞིན་ཡོད་ཅེས་བྲིས་འདུག་འབྲུག་ཡུལ་ནང་འབྲུག་པ་གི་འོས་བསྡུའི་སྒྲིག་གཞི་གཞིར་བཟུང་དགེ་འདུན་པ་དང་བཙུན་མ་སོགས་ཀྱིས་འོས་ཤོག་འཕེན་ཆོག་གི་མེད་པ་ཡིན་པ་འབྲུག་ཡུལ་གྱི་དགེ་འདུན་པ་ཁག་ཅིག་ལ་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གིས་འབྲུག་ཡུལ་གྱི་འོས་བསྡུ་གི་སྐོར་བཀའ་འདྲི་ཞུས་དུས་བྱེད་དུ་གསུངས་སོང་ལ། ད་དུང་དགེ་འདུན་པ་ཁ་ཤས་ཀྱིས་དེའི་གུ་དག་གིས་གལ་སྲིད་རྒྱལ་ཁབ་ལ་དམག་བརྒྱབ་ནའང་དམག་རོགས་དགོས་བྱུང་ན་དམག་ནང་རབ་བྱུང་བ་ཚོ་འགྲོ་དགོས་མ་རེད་ཅེས་བརྗོད་སོང། དེ་གི་སྐོར་ཧྲི་ལྡེ་མིང་དྲ་ཐོག་ཏུ་ནས་འཚོལ་བཤེར་ཇི་ལྟར་བཙལ་ཀྱང་ལན་གསལ་པོ་རག་མ་སོང་སྟེ་འབྲུག་ཡུལ་ནང་སེར་མོ་བ་ཚོས་འོས་ཤོག་འཕེན་ཆོག་གི་མེད་པ་དེ་ནི་དངོས་པོ་ཡིན་པ་འབྲུག་གི་རྩ་ཁྲིམས་ནང་བཀོད་འདུག་ཁར། དེ་ལྟར་བྱེད་དོན་དེའང་ཆོས་དང་ཆབ་སྲིད་ཐ་དད་བཟོ་ཆེད་ཡིན་པ་འབྲུག་གི

ལི་ཅན་ཏོའི་ཚུལ་ཁྲིམས་ཀྱིས་སྙན་སྒྲོན་ཞུས་མ་ང་ཆུ་ཅན། ཅེས་ཨ་མེ་རི་ཁའི་རྒྱལ་ས་ཝཱ་ཤིང་ཏོན་ལྡི་སི་རུ་རྟེན་གཞི་བཅས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལེ་ཡིན། དེ་རིང་གི་རྩོམ་སྒྲིག་འགན་འཛིན་དོན་གྲུབ་རྣམ་རྒྱལ་ལགས་ཡིན།